དེ་རིང་ནི་བོད་ནང་དུ་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཞི་བའི་ཚེས་ཉེར་གཅིག་དང་ཕྱི་ལོ་ཉིས་སྟོང་ཉེར་གསུམ་ལོའི་ཟླ་བ་དྲུག་པའི་ཚེས་དགུ་རེས་གཟའ་ཉི་མ་རེད་ང་རྡོ་རྗེ་མཚོ་ཡིན་ཞུས་ནས་ངས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་བྱེད་རྒྱུ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་རྒྱ་ནག་དང་རྒྱལ་སྤྱིའི་ཆབ་སྲིད་འགྱུར་ལྡོག་ཁྲོད་རེ་བ་དང་གདོང་ལེན་ཞེས་པའི་ཚོགས་འདུ་འདིས། རྒྱ་ནག་གི་བཙན་གནོན་མུ་མཐུད་འཁུར་རྒྱུ་མིན་ཞེས་རྒྱ་ནག་ལ་བརྡ་ལན་སྤྲོད་རྒྱུ་ཡིན་ཞེས་གསུངས་ཡོད་པའི་གནས་ཚུལ་དང་བཅས་དེ་རིང་གི་གསར་འགྱུར་ཁག་ཅིག་དང། དེའི་རྗེས་ས་གནས་ནས་བཏང་ཡོང་བའི་གནས་ཚུལ་ཞིག་ཡོད།
སྐྱབས་རྗེ་ཡོངས་འཛིན་ཁྲ་འགུ་རིན་པོ་ཆེ་མཆོག་བལ་པོའི་རྒྱལ་ཁབ་ནང་དགོངས་པ་གཞན་དོན་དུ་གཤེགས་ཡོད་པ། མཇུག་ཏུ་རྒྱ་ནག་གིས་རྒྱལ་མཚམས་བརྒལ་ནས་ཕྱི་ཕྱོགས་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་རྩོད་ལེན་པར་གནོན་ཤུགས་སྤྲོད་བཞིན་པའི་སྲིད་ཇུས་དེའི་བྱུང་རིམ་དང་ངོ་བོའི་སྐོར་དང་བཅས།

སུ་ཝེ་སིའི་སྐུ་ཚབ་དོན་གཅོད་འཕྲིན་ལས་ཆོས་སྐྱིད་ལགས་ཀྱིས་སྒྲོག་སྦྱང་གནང་ཡོད་པ་དང་གསུང་འཕྲིན་དེའི་ནང་དུ་གོང་ས་མཆོག་གིས་མཆོད་རྟེན་དེ་ཉིད་ཞི་བདེའི་མཚོན་དོན་དུ་ཕྱག་བཏབ་པ་ཡིན་ཕྱིན་དད་ལྡན་པ་ཡོད་དོ་ཅོག་ནས་ཞི་བདེ་ལྡན་པའི་འཛམ་གླིང་ཞིག་བསྐྲུན་ཐབས་སུ་ཞབས་འདེགས་བསྒྲུབ་ཐབས་ཐད་འབད་བརྩོན་གནང་དགོས་པའི་རེ་སྐུལ་གནང་ཡོད་པ་མ་ཟད་ཞི་བདེ་ནི་སྨོན་ལམ་ཁོ་ན་ཙམ་མིན་པར་ལག་ལེན་གྱི་ཐོག་ནས་ཡོང་དགོས་པ་ཞིག་ཡིན་པའི་ལམ་སྟོན་བཀའ་སློབ་གནང་འདུག། ཞི་བའི་མཆོད་རྟེན་དེ་ཉིད་བསྟན་འཛིན་མཐར་ཕྱིན་ལགས་དང Elizabeth Lindmayer ལགས་གཉིས་ཀྱི་འབད་བརྩོན་དང Austria གྲོང་སྡེའི་ལྷན་ཚོགས་ཀྱི་སྤྱི་ཁྱབ Alfred Rehramani ལགས་སོགས་ཀྱི་རྒྱབ་སྐྱོར་འོག་བཞེངས་བསྐྲུན་གནང་ཡོད་པ་དང་བོད་ཟླ་བཞི་བ་དེ་ས་ག་ཟླ་བའི་དུས་ཚིགས་ཁྱད་པར་ཅན་འདིའི་སྐབས་སུ་སྐྱབས་རྗེ་འབྲི་གུང་ཆེ་ཚང་རིན་པོ་ཆེ་མཆོག་གིས་རབ་གནས་དབུ་འབྱེད་མཛད་འདུག་ཞི་བའི་མཆོད་རྟེན་དབུ་འབྱེད་ཀྱི་མཛད་སྒོའི་ཐོག་སུད་སིའི་སྐུ་ཚབ་དོན་གཅོད་དང་ཨོ་སི་ཀྲི་ཡའི་གྲོང་སྡེ་ལྷན་ཚོགས་ཀྱི་སྤྱི་ཁྱབ་པ། མངའ་སྡེ་སྲིད་སྐྱོང་གི་སྐུ་ཚབ་སོགས་མཉམ་ཞུགས་གནང་འདུག། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་རྒྱ་ནག་དང་རྒྱལ་སྤྱིའི་ཆབ་སྲིད་འགྱུར་ལྡོག་ཁྲོད་རེ་བ་དང་གདོང་ལེན་ཞེས་པའི་ཚོགས་འདུ་འདིས་རྒྱ་ནག་ལ་རྒྱ་ནག་དབང་འཛིན་པའི་བཙན་གནོན་མུ་མཐུད་འཁུར་རྒྱུ་མིན་པའི་བརྡ་ལན་སྤྲོད་རྒྱུ་ཡིན་ཞེས་གསུངས་ཡོད་པའི་སྐོར་འདི་གའི་ས་གནས་གསར་འགོད་པས་གནས་ཚུལ་བཏང་ཡོད།

ཡང་ཨ་མི་རི་ཀར་རྟེན་གཞི་བྱས་པའི City University of New York གི་གཙུག་ལག་སློབ་ཆེན་གྱི་སློབ་དཔོན་དང་རྒྱ་རིགས་དམངས་གཙོ་དོན་གཉེར་བ་ཞཱ་མིང་ལགས་ཀྱིས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་དོན། ང་ཚོས་ངེས་པར་དུ་ཐུན་མོང་གི་ཚོགས་པ་ཞིག་བཙུགས་ཏེ་གཞུང་གི་ཚོགས་པ་ཞིག་གི་ངོ་བོའི་ཐོག་ནས་ལས་འགུལ་སྤེལ་བ་ཡིན་ན་ང་ཚོར་གོ་སྐབས་ཏན་ཏན་རག་གི་རེད་ཅེས་གསུངས་འདུག། བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ཀྱིས་ད་ཐེངས་ཀྱི་ཚོགས་འདུའི་བརྗོད་གཞི་དེས་ཆབ་སྲིད་ཀྱི་རྣམ་པ་ཤུགས་ཆེར་སྟོན་གྱི་ཡོད་ནའང་གཙོ་བོ་མཁས་པའི་བགྲོ་གླེང་གི་ངོ་བོའི་ཐོག་ནས་ཚོགས་ཀྱི་ཡོད་ལ། བོད་མིའི་སྒྲིག་འཛུགས་ལ་དམིགས་བསལ་གྱི་ནུས་པ་ཞིག་ཡོད་པ་དེ་ནི་རྒྱ་ནག་གི་བཙན་གནོན་འོག་ཡོད་པའི་མི་རིགས་ཚོའི་མཉམ་རུབ་ཀྱི་ཚོགས་འདུ་སྐོང་ཚོགས་གནང་ཐུབ་པ་དེ་ཡིན་ཞེས་གསུངས་ཡོད་པ་རེད།

ཡང་ཐེངས་འདིའི་ཚོགས་འདུའི་ཐོག་རྒྱ་ནག་གི་དམངས་གཙོ་དོན་གཉེར་བ་ནོ་སྦེལ་ཞི་བདེ་གཟེངས་རྟགས་བཞེས་མྱོང་མཁན་འདས་པོ་ལིའུ་ཞའོ་པོ་གི་བཟའ་ཟླ་ལིའུ་ཤ་ཡང་མཉམ་ཞུགས་གནང་ཡོད་པ་དང་འདི་གའི་གསར་འགོད་པས་ཁོང་མོ་བཅར་འདྲི་ཞུ་ཐབས་བྱས་ཀྱང་དང་ལེན་གནང་མི་འདུག་ཐེངས་འདིའི་ཚོགས་འདུ་དེ་ཕྱི་ཟླ་དྲུག་པའི་ཚེས་བརྒྱད་ནས་བཅུ་བར་འཚོག་རྒྱུ་ཡིན་པ་དང་ཚོགས་འདུའི་སྟེང་གཏམ་བཤད་པ་ཚོས ྋགོང་ས་ཏཱ་ལའི་བླ་མ་སྐུ་ཕྲེང་རིམ་བྱོན་དང་རྒྱ་ནག་གི་མིང་དང་ཆིང། མི་སེར་རྒྱལ་ཁབ་རྒྱ་ནག་དམར་ཤོག་གཞུང་བཅས་བར་གྱི་ཆོས་ལུགས་ཀྱི་འབྲེལ་བའི་སྐོར་གཏམ་བཤད་གནང་རྒྱུ་ལས་ད་དུང་གདུག་རྩུབ་ཅན་གྱི་སྲིད་དབང་ཚར་གཅོད་དང་སྤྱི་མཐུན་ལམ་ལུགས་གསར་འཛུགས་སོགས་ཀྱི་བརྗོད་གཞིའི་ཐོག་གཏམ་བཤད་གནང་རྒྱུ་ཡིན་འདུག། བོད་རིགས་ན་གཞོན་འགོ་ཁྲིད་འགས་ཨ་རིའི་གྲོས་ཚོགས་ཀྱི་འཐུས་མི་ཁག་ཅིག་ལ་མཇལ་འཕྲད་ཀྱིས་བོད་དོན་ཞུ་སྐུལ་གནང་ཡོད་པ་རེད། ཨ་རིའི་རྒྱལ་ས་ཝ་ཤིན་ཏན་དུ་རྟེན་གཞི་བྱས་པའི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་ཕྱི་ཟླ་དྲུག་པའི་ཚེས་གསུམ་ནས་འགོ་འཛུགས་ཀྱིས་བདུན་ཕྲག་གཅིག་གི་རིང་ལ་བོད་མི་གཞོན་སྐྱེས་ཁག་ཅིག་ལ་འགོ་ཁྲིད་ཀྱི་སྦྱོང་བརྡར་གནང་བཞིན་ཡོད་པ་དང། ཕྱི་ཚེས་བདུན་དེ་རེས་གཟའ་ལྷག་པའི་ཉིན་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་བཀོད་སྒྲིག་འོག་ས་ཁུལ་གཞན་དག་ནས་རྒྱལ་སར་ཕེབས་པའི་བོད་རིགས་ན་གཞོན་འགོ་ཁྲིད་ཁག་ཅིག་ཨ་རིའི་གྲོས་ཚོགས་གོང་འོག་གཉིས་ཀྱི་གྲོས་ཚོགས་ཀྱི་འཐུས་མིའི་ལས་ཁུངས་སུ་བཅར་ནས་བོད་དོན་ཞུ་སྐུལ་གནང་ཡོད་པ་རེད། བོད་དོན་ཞུ་སྐུལ་དེའི་སྐབས་བོད་རིགས་ན་གཞོན་འགོ་ཁྲིད་རྣམས་ནས་གྲོས་ཚོགས་གོང་མའི་འཐུས་མི་སྐུ་ཞབས་སྦེན་ཁར་ཌིན་ལགས་དང་གྲོས་ཚོགས་འོག་མའི་འཐུས་མི་སྐུ་ཞབས་ཇེམ་མུག་གྷ་ཝར་ལགས་བཅས་ལ་མཇལ་འཕྲད་གནང་ཡོད་པ་དང་གྲོས་ཚོགས་གོང་མའི་འཐུས་མི་སྐུ་ཞབས་ཐོད་ཡོང་ལགས་ཀྱི་ལས་ཁུངས་སུ་བཅར་ཡོད་འདུག།

ཁྲིམས་འཆར་དེ་བསྐྱར་དུ་གྲོས་ཚོགས་གོང་འོག་གཉིས་ཀའི་ནང་ཕྱི་ཟླ་དང་པོའི་ཟླ་མཇུག་དང་ཕྱི་ཟླ་གཉིས་པའི་ཟླ་མགོ་སོ་སོར་ངོ་སྤྲོད་གནང་ཡོད་པ་རེད། རྣམ་པ་ཚོས་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ཡིན། ཁྲ་འགུ་རིན་པོ་ཆེ་ཀརྨ་བློ་གྲོས་ལུང་རིགས་སྨྲ་བའི་སེང་གེ་མཆོག་བལ་ཡུལ་དུ་དགུང་ལོ་དགུ་བཅུ་གོ་གཅིག་གི་སྟེང་དགོངས་པ་གཤེགས་ཡོད་པའི་སྐོར་འདི་གའི་གསར་འགོད་པ་བློ་སྦེ་གིས་རྡ་རམ་ས་ལ་ནས་བཏང་བའི་གནས་ཚུལ་ཞིག་ལ་གསན་རོགས་གནོངས། དཔལ་རྒྱལ་དབང་ཀརྨ་པ་ཨོ་རྒྱན་འཕྲིན་ལས་རྡོ་རྗེ་མཆོག་གི་ཡོངས་འཛིན་དུ་བསྟེན་པ་སྐྱབས་རྗེ་ཁྲ་འགུ་རིན་པོ་ཆེ་ཀརྨ་བློ་གྲོས་ལུང་རིགས་སྨྲ་བའི་སེང་གེ་མཆོག་དགུང་ལོ་དགུ་བཅུ་གོ་གཅིག་གི་ཐོག་འདི་ལོར་སྤྱི་ཟླ་དྲུག་པ་གི་ཚེས་པ་བཞི་ས་ག་ཟླ་བ་གི་ཚེས་པ་བཅོ་ལྔ་གི་ཉི་མ། བལ་པོ་རྒྱལ་ཁབ་ཀྱི་གནས་མཆོག་སྟག་མོ་ལུས་སྦྱིན་དུ་དགོངས་པ་གཞན་དོན་ལ་ཕེབས་ཡོད་ནའང། རྒྱལ་དབང་མཆོག་གི་བཀའ་དགོངས་བཞིན་དང་ལྷག་པར་སྐྱབས་རྗེ་རིན་པོ་ཆེ་ཐུགས་དམ་དུ་བཞུགས་པར་བརྟེན་ནས་ཉི་མ་ཁ་ཤིག་རིང་དྲ་ལམ་དུ་གསལ་བསྒྲགས་མ་གནང་བར་ཁུ་སིམ་དུ་བཞུགས་ཡོད་པ་དང། སྤྱི་ཟླ་དྲུག་པའི་ཚེས་པ་བརྒྱད་ཉི་མ་ཐུགས་དམ་གྲོལ་བ་དང་བསྟུན་ནས་ཡོངས་བསྒྲགས་གནང་ཡོད་པ། ཁྲ་འགུ་དགོན་ཁག་གི་བསྟན་པའི་བདག་པོ་ཆོས་རྗེ་བླ་མ་དབང་ཕྱུག་སྟོབས་ལྡན་རིན་པོ་ཆེ་མཆོག་ནས་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་གི་འདུག། ཁ་སང་ཚེས་པ་བཅོ་ལྔ་ནས་བྱས་ནས་ད་དེ་རིང་བར་དུ་དེང་དེ་རིང་ཞོགས་ཀྱི་བར་ཁྱབ་བསྒྲགས་དེ་ཚོ་ཆ་ཚང་ཕུལ་བ་རེད། དེ་ནས་དེའི་བར་དུ་ནས་ཐུགས་དམ་དེ་ཚོ་བཞུགས་དེ་ནས་ད་དེ་རིང་ཞོགས་ཀྱི་ཐུགས་དམ་དེ་ཏག་ཏག་གྲོལ་བའི་རྗེས་སུ་དེ་ནས་རང་སོ་དེ་ལ་ཚོགས་པ་དེ་ཚོ་ཆ་ཚང་སྐུལ་ཚིག་དེ་ཚོ་ཚོགས་གནང་ཡ་ཡིན་ལ་ནས་ཞུ་ཡ་ཡིན། མཁན་ཆེན་ཁྲ་འགུ་རིན་པོ་ཆེ་མཆོག་ནི་སྦག་ས་ཆོས་སྒར་དུ་དགེ་བཤེས་ལྷ་རམས་པ་གི་མཚན་རྟགས་བཞེས་ཏེ་མཁས་པའི་གོ་འཕང་མཐོན་པོར་ཕེབས་པ་མ་ཟད། རྒྱལ་དབང་ཀརྨ་པ་བཅུ་དྲུག་པ་རིག་པའི་རྡོ་རྗེ་མཆོག་ནས་མཁན་ཆེན་གྱི་མཚན་གནས་ཀྱང་ཕུལ་བ་བརྒྱུད། ཞྭ་དམར་རིན་པོ་ཆེ་དང་སི་ཏུ་རིན་པོ་ཆེ། འཇམ་མགོན་ཀོང་སྤྲུལ་རིན་པོ་ཆེ་དང་རྒྱལ་ཚབ་རིན་པོ་ཆེ་སོགས་ཀྱི་དགེ་རྒན་གནང་མྱོང་བའི་ཁར། སྤྱི་ལོ་ཉིས་སྟོང་ལོར་གོང་ས་མཆོག་ལ་བཀའ་འདྲི་བཀའ་ཕེབས་ཀྱི་དགོངས་དོན་བཞིན། དཔལ་རྒྱལ་དབང་ཀརྨ་པ་ཨོ་རྒྱན་འགྲོ་འདུལ་འཕྲིན་ལས་རྡོ་རྗེ་མཆོག་གི་ཡོངས་འཛིན་དུ་བསྟེན་པ་སོགས། ཆོས་རྗེ་བླ་མ་དབང་ཕྱུག་སྟོབས་ལྡན་རིན་པོ་ཆེ་ནས་ངོ་སྤྲོད་གནང་གི་འདུག། ཀརྨ་པ་བཅུ་བདུན་པ་ཕ་ཡུལ་ནས་དེ་ནི་ཚུར་རྒྱ་གར་ལ་ཕེབས་ཚར་བའི་རྗེས་སུ་དེ་ནི་དེའི་ཡོངས་འཛིན་ལ་དེ་ནི་དཔལ་བཀའ་བརྒྱུད་བླ་མ་རྣམ་པ་དེ་ཆ་ཚང་གཙོས་པའི་དེ་ནི་རྒྱལ་དབང་ཡིད་བཞིན་ནོར་བུ་ཡི་སྐུ་མདུན་ལ་བཅར་དེ་ནི་དེའི་རྒྱལ་དབང་ཀརྨ་པ་གི་ཡོངས་འཛིན་ལ་སུ་བསྐོ་དགོས་འདུག་ལབ་ནས་གྲོས་གནང་ནས་དེ་ནི་རྒྱལ་དབང་ཡིད་བཞིན་ནོར་བུ་རང་གིས་དེ་ནི་རང་ཚོ་སྐྱབས་རྗེ་མཁན་ཆེན་ཁྲ་འགུ་རིན་པོ་ཆེ་རང་ལ་དེ་ནི་ཀརྨ་པ་བཅུ་བདུན་པ་ཡི་ཡོངས་འཛིན་དེ་ཉིས་སྟོང་ལོ་ལ་བསྐོས་གནང་བ་རེད།
གཞན་ཡང་ཁོང་གིས་ཁྲ་འགུ་རིན་པོ་ཆེའི་དགོངས་པ་གཞན་དོན་དུ་ཕེབས་པ་ནས། ཁོང་ཚོས་རྒྱལ་བ་ཀརྨ་པ་ཨོ་རྒྱན་འཕྲིན་ལས་རྡོ་རྗེ་མཆོག་གི་བཀའ་དགོངས་ཕེབས་དོན་བཞིན། རྒྱལ་བ་མི་འཁྲུགས་པ་གི་སྒོ་ནས་དགོངས་རྫོགས་མཆོད་འབུལ་གནང་གི་ཡོད་ཅེས་ཀྱང་འགྲེལ་བརྗོད་གནང་སོང།
ངས་ད་ལྟ་མཆོད་འབུལ་འདི་ཚོ་ནི། ཆ་ཚང་ང་རང་ཚོ་རྒྱལ་དབང་ཀརྨ་པ་ལ་བཀའ་དྲིན་བསྐོས་དང་བསྐོས་བཞིན་པ་ཡིན། ཡང་ཁྲ་འགུ་བཀྲ་ཤིས་ཆོས་གླིང་དགོན་པ་ནས་གསལ་བསྒྲགས་ཟིག་སྤེལ་བའི་ནང། འདི་ལོ་བོད་ཟླ་གསུམ་པ་གི་ཚེས་པ་བཅོ་ལྔ་ནས་ཁྲ་འགུ་རིན་པོ་ཆེ་མཆོག་སྐུ་གཟུགས་མི་བདེ་བ་གི་གནས་ཚུལ་བསྟན་ཏེ། སྨན་ཁང་དུ་ཕེབས་རེ་ཞུས་ཀྱང་ཞལ་བཞེས་མ་གནང་བ་དང། སླར་ཡང་ནན་ཞུས་ཀྱིས་སྨན་ཁང་དུ་གདན་དྲངས་སྐབས། རྒྱལ་དབང་ཀརྨ་པ་ཨོ་རྒྱན་འཕྲིན་ལས་རྡོ་རྗེ་མཆོག་ནས་ཞབས་བརྟན་སྨོན་ཚིག་བྱིན་ཆགས་སྩལ་བ་མ་ཟད་བཀའ་བརྒྱུད་ཀྱི་བཤད་གྲྭ་དང་དགོན་སྡེ་ཁག་ལ་རིམ་གྲོ་སྒྲུབ་དགོས་པ་གི་བཀའ་བཟང་ཕེབས་པ་དང། ལྷག་པར་བྱམས་མགོན་ཀྭན་ཏིང་ཏཱ་ཡི་སི་ཏུ་རིན་པོ་ཆེ་དང། དྲུང་གོ་ཤྲི་རྒྱལ་ཚབ་རིན་པོ་ཆེ། ཟུར་མང་གར་དབང་རིན་པོ་ཆེ་སོགས་ཆེད་དུ་སྨན་ཁང་ལ་ཕེབས་ནས་ཚེ་དབང་ཚེ་འགུགས་སོགས་གནང་བ་དང། རིམ་པས་སྨན་ཁང་ནས་གདན་ས་བཀྲ་ཤིས་གཡང་རྩེ་དགོན་དུ་ཕེབས་ཏེ། ས་ག་ཟླ་བ་གི་ཚེས་པ་བཅོ་ལྔ་གི་ཉི་མ་དགོངས་པ་རྫོགས་ཡོད་པ་གི་སྐོར་འཁོད་ཡོད་ཅིང། ཁྲ་འགུ་རིན་པོ་ཆེ་ཀརྨ་བློ་གྲོས་ལུང་རིགས་སྨྲ་བའི་སེང་གེ་མཆོག་ནི། སྤྱི་ལོ་གཅིག་སྟོང་དགུ་བརྒྱ་སུམ་ཅུ་སོ་གསུམ་གྱི་ལོར་བོད་དུ་མདོ་སྟོད་ཀྱི་ས་ཁུལ་དུ་སྐུ་འཁྲུངས་ནས། རྒྱལ་བ་ཀརྨ་པ་བཅུ་དྲུག་པ་རིག་པའི་རྡོ་རྗེ་མཆོག་ནས་ངོས་འཛིན་གནང་ཡོད་པ་དང། བཙན་བྱོལ་དུ་སྤྱི་ལོ་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་དྲུག་གི་ལོ་ནས། རྒྱལ་དབང་ཀརྨ་པ་བཅུ་དྲུག་པ་ཆེན་པོ་མཆོག་ནས་བཀའ་ཕེབས་བཞིན། རིམ་པས་རྒྱ་གར་དང་བལ་པོ་བྱང་ཨ་མི་རི་ཁ་གི་ས་གནས་འདྲ་མིན་དང་ཡུ་རོབ་ཀྱི་རྒྱལ་ཁབ་ཁ་ཤས། གཞན་ཡང་ཐའེ་ཝན་དང་མ་ལེ་ཤི་ཡ། ཧོང་ཀོང་སོགས་ཀྱི་ནང་པའི་ཆོས་ཚོགས་དང་དགོན་སྒྲུབ་སྡེ།

གནས་ཚུལ་ནང་དུ། གཟེངས་རྟགས་དེ་འབུལ་དགོས་དོན་གྱི་གཏམ་བཤད་སྐབས་སུ། ལྕམ་སྐུ་མཆོག་གིས་སྐུ་ཚེ་ཧྲིལ་བོར་འཛམ་གླིང་ཡོངས་ཀྱི་འགྲོ་བ་མིའི་ཐོབ་ཐང་དང། དམངས་གཙོ་ལ་མཛད་རྗེས་བླ་ན་མེད་པ་བཞག་པ་དང། ལྷག་པར་དུ་རྒྱ་ནག་དང་བོད། ཧོང་ཀོང་དང་ཐེ་ཝན་བཅས་ལ། མཛད་རྗེས་ཆེན་པོ་བཞག་ཡོད་པའི་སྐོར་གྱི་བསྔགས་བརྗོད་ཞུས་ཡོད་པ་རེད། གནས་ཚུལ་དེའི་སྐོར་ནས། ཐེངས་འདིའི་གཟེངས་རྟགས་འབུལ་མཁན་གཙོ་གྲས། ཝེ་ཅིན་ཧྲིན་ཐེབས་རྩ་ཚོགས་པའི་འགན་འཁུར་བ་དང། རྒྱ་ནག་གི་དམངས་གཙོ་རྩོད་ལེན་པ་གྲགས་ཅན།

སྐྱེས་ཆེན་དམ་པ་དེ་དག་ནི། ང་ཚོའི་ཐོག་མཐའ་བར་གསུམ་དུ་གུས་བཀུར་བྱ་ཡུལ་དུ་གྱུར་ཡོད། དེ་བས་ཐེངས་འདིའི་དམངས་གཙོ་དང། འགྲོ་བ་མིའི་ཐོབ་ཐང་གི་རྟགས་མ་དེ། མི་ཚེ་ཧྲིལ་བོར་མིའི་རིགས་ཀྱི་བདེ་སྡུག་ལ་སྐུ་ལས་གནང་མཁན་ལྕམ་སྐུ་ནན་སེ་ཕེ་ལོ་སི་མཆོག་ལ་ཕུལ་ནས། ང་ཚོ་ཚང་མའི་གུས་བརྩི་མཚོན་ཆེད་དང། འགྲོ་བ་མིའི་རིགས་ཡོངས་ཀྱི་དམངས་གཙོ་དང། འགྲོ་བ་མིའི་ཐོབ་ཐང་རྩོད་ལེན་པར་རྟེན་འབྲེལ་ཞུས་པ་ཞིག་ཀྱང་ཡིན་པའི་སྐོར་འགྲེལ་བཤད་གནང་བ་རེད། ཡང་ཁོང་གིས། ད་ལམ་སྦ་གུང་ཧྲི་ནས་ལ་ཆ་ཉག་ལ ྋགོང་ཇི་ཧྲིན་ཡོན་ཞིན་ཐང་ལ་ཀྲུའུ་ཞི། ཐེངས་འདིའི་བཟང་རྟགས་ཀྱི་མཛད་སྒོར། རྒྱ་རིགས་དམངས་གཙོ་རྩོད་ལེན་པའི་ཚོགས་པ་དང། རྒྱ་རིགས་བུད་མེད་ཐོབ་ཐང་ཚོགས་པ་སོགས་ཡོད་པ་མ་ཟད། ཏཱ་ལའི་བླ་མའི་བྱང་ཨ་རིའི་སྐུ་ཚབ་དོན་གཅོད་ཁང་གི་འབྲེལ་ཡོད་མི་སྣ་དང། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་བསྟན་ཆོས་རྒྱ་མཚོ་ལགས། ཆུ་བཞི་སྒང་དྲུག་གི་ཚོགས་པའི་འཐུས་ཚབ་སོགས་མཉམ་ཞུགས་གནང་བ་ལ། གཞན་ཨ་རིའི་གྲོས་ཚོགས་ཀྱི་ཚོགས་མི་སོགས་ཁྱོན་བསྡོམས་པའི་མི་སྣ་བརྒྱ་ལྷག་འདུ་འཛོམས་བྱུང་ཡོད་པའི་སྐོར་འགྲེལ་བཤད་གནང་བ་རེད། ཨ་རིའི་གྲོས་ཚོགས་འོག་མའི་ཚོགས་གཙོ་ཟུར་པ། ལྕམ་ནན་སེ་ཕེ་ལོ་སི་མཆོག་ནི། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་གུས་བརྩི་ཆེན་པོ་ཞུ་མཁན་ཞིག་ཡིན་ལ། ཁོང་གིས་ཨ་མི་རི་ཀའི་ཆབ་སྲིད་ཀྱི་ཐུགས་འགན་བཞེས་པ་ནས་བཟུང། ཐོག་མཐའ་བར་གསུམ་དུ་བོད་དོན་ལ་ཐུགས་ཁུར་དང། མཛད་རྗེས་ཆེན་པོ་ཡོད་མཁན་ཞིག་ཡིན་པས། སྤྱི་ལོ་ཉིས་སྟོང་ཉེར་གསུམ་ལོའི་ཟླ་གསུམ་པའི་ཚེས་བཅོ་བརྒྱད་ཉིན། སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་ལྔ་པའི་ལས་ཉིན་བཞི་པའི་ཐོག་བོད་ཀྱི་བདེན་པའི་འཐབ་རྩོད་ལ་རྒྱབ་སྐྱོར་ཤུགས་ཆེན་གནང་མཁན་ཨ་རིའི་གྲོས་ཚོགས་འོག་མའི་ཚོགས་གཙོ་ཟུར་པ་ལྕམ་ནན་སེ་ཕེ་ལོ་སི་མཆོག་ལ་གཞུང་འབྲེལ་ཐུགས་རྗེ་ཆེ་ཞུའི་གྲོས་ཆོད་སྤྱི་མོས་ཀྱིས་གཏན་འབེབས་གནང་བ་རེད། གསན་མཁན་རྣམ་པ་ང་རྡོ་རྗེ་མཚོ་ཡིན། མུ་མཐུད་ནས་གསར་འགྱུར་བཤད་རྒྱུ། ཨ་རིའི་ཆབ་སྲིད་ཚོགས་པ་གཉིས་ཀྱི་གྲོས་ཚོགས་གོང་འོག་གི་འཐུས་མི་བཞིས་ཨ་རིའི་ཕྱི་སྲིད་དྲུང་ཆེ་སྦི་ལིན་ཁེན་ལགས་ལ་ཧོང་ཀོང་ས་གནས་གཞུང་གི་སྤྱི་ཁྱབ་པ་ཨེ་པེག་ཞེས་པའི་ཨེ་ཤེ་ཡ་དང་ཞི་བདེ་རྒྱ་མཚོའི་མངའ་ཁུལ་གྱི་དཔལ་འབྱོར་མཉམ་འབྲེལ་གྱི་ཚོགས་ཆེན་ཐོག་མགྲོན་འབོད་བྱ་རྒྱུར་བློ་འཚབ་བྱུང་ཡོད་པའི་ཕྱག་བྲིས་ཤིག་ཕུལ་ཡོད་པ་དང་གྲོས་ཚོགས་འཐུས་མི་རྣམས་ཀྱིས་ང་ཚོས་གནས་སྟངས་ཅི་འདྲ་ཞིག་གི་འོག་ཡིན་ཡང་ཨ་རིའི་བཀག་སྡོམ་གྱི་ཉེས་ཆད་བཅད་ཡོད་པའི་མི་སྣ་ཞིག་མགྲོན་འབོད་བྱེད་མི་རུང་ཞེས་གསུངས་འདུག།

ང་ཚོས་ཡི་གེ་འདི་འབུལ་དོན་ནི་ད་ལོའི་ཕྱི་ཟླ་བཅུ་གཅིག་པའི་ནང་ཨ་རིའི San Francisco གྲོང་ཁྱེར་དུ་འཚོགས་གཏན་འཁེལ་བའི APEC ཞེས་པའམ་ཨེ་ཤེ་ཡ་དང་ཞི་བདེའི་རྒྱ་མཚོའི་མངའ་ཁུལ་གྱི་དཔལ་འབྱོར་མཉམ་འབྲེལ་གྱི་ཚོགས་ཆེན་ཐོག་ཧོང་ཀོང་དམིགས་བསལ་ས་གནས་སྲིད་གཞུང་གི་སྤྱི་ཁྱབ་པ John Lee སྟེ Li Jiachao འབུལ་མགྲོན་འབོད་ཞུས་པ་དེ་ལ་བློ་འཚབ་ཆེན་པོ་ཡོད། ཉིས་སྟོང་བཅུ་དགུ་ལོར་ཧོང་ཀོང་ས་གནས་གཞུང་གིས་ཞི་བའི་ངོ་རྒོལ་བྱེད་མཁན་མི་མང་ཐོག་དྲག་གནོན་བྱས་ཡོད་པས་ཨ་རིས་ཧོང་ཀོང་གི་སྤྱི་ཁྱབ་པ་ཇཱོན་ལི་མགྲོན་འབོད་ཞུས་པ་དེས་འཛམ་གླིང་སྟེང་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་མཁན་དག་ལ་འཇིགས་སུ་རུང་བའི་བརྡ་ལན་ཞིག་སྤྲད་ཡོད་པ་རེད་ཅེས་བཀོད་འདུག། ད་ལོའི་ཨེ་ཤེ་ཡ་དང་ཞི་བདེ་རྒྱ་མཚོའི་མངའ་ཁུལ་གྱི་དཔལ་འབྱོར་མཉམ་འབྲེལ་གྱི་ཚོགས་ཆེན་དེ་ཨ་རིས་གཙོ་སྐྱོང་བྱེད་ཀྱི་ཡོད་པ་དང་ཧོང་ཀོང་ནི་ཨེ་པེག་ཁོངས་ཀྱི་དཔལ་འབྱོར་སྡེ་ཚན་ཞིག་ཆགས་ཀྱི་ཡོད་པ་རེད། ཡང་ཕྱག་བྲིས་དེའི་ནང་དུ། ཉིས་སྟོང་ཉི་ཤུ་ལོར་ཧོང་ཀོང་ས་གནས་གཞུང་གིས་རྒྱལ་ཁབ་བདེ་འཇགས་ཀྱི་ཁྲིམས་གསར་བར་ངོ་རྒོལ་བྱེད་མཁན་མི་མང་ཐོག་དྲག་གནོན་བྱས་པའི་རྐྱེན་གྱིས་ཨ་རིའི་གཞུང་གིས་སྐབས་དེར་ཧོང་ཀོང་གི་བདེ་སྲུང་དྲུང་ཆེའི་ལས་ཐོག་ཇོན་ལི་ཐེ་བའི་ཧོང་ཀོང་ས་གནས་གཞུང་གི་མཐོ་རིམ་དཔོན་རིགས་ལ་བཀག་སྡོམ་གྱི་ཉེས་ཆད་བཅད་ཡོད་པས། ཨ་རིའི་ཇོ་སྦའི་ཏན་སྲིད་གཞུང་གིས་འདི་ལྟར་ཨ་རིའི་བཀག་སྡོམ་ཉེས་ཆད་བཅད་པའི་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་མཁན་མི་སྣ་ཞིག་མགྲོན་འབོད་བྱས་པར་བློ་ཕམ་བྱུང་ཡོད་ཅེས་བཀོད་འདུག།

ཆེས་ཉེ་ཆར་གྱི་གཞི་རྒྱ་ཆེ་བའི་མཁའ་ཐོག་བཙན་འཛུལ་བྱས་པ་དེ་ཡིན་འདུག་རྒྱ་ནག་གིས་དམངས་གཙོའི་ལམ་ལུགས་ཀྱིས་འཛིན་སྐྱོང་བྱེད་པའི་ཐའེ་ཝན་དེ་རྒྱ་ནག་རང་ཉིད་ཀྱི་མངའ་ཁོངས་ཡིན་ལུགས་བཤད་ནས་འདས་པའི་ལོ་ངོ་གསུམ་གྱི་རིང་ལ་མཁའ་དམག་གནམ་གྲུ་དུས་རྒྱུན་ཐའེ་ཝན་གླིང་ཕྲན་ཉེ་འཁྲིས་ཀྱི་མཁའ་དབྱིངས་སུ་འཕུར་སྐྱོད་བྱས་ཡོད་འདུག་ཀྱང་ཐའེ་ཝན་ས་ཁོངས་ཀྱི་མཁའ་ཐོག་ཏུ་འཛུལ་མེད་པ་རེད་འདུག།

འདི་ནི་ཨ་རི་དང་རྒྱ་ནག་གི་འབྲེལ་བར་རྒྱུན་མི་ཆད་པར་རྩུབ་བརྡར་བྱུང་གི་ཡོད་པའི་རྒྱུ་རྐྱེན་ཆགས་ཡོད་ཅེས་གསུངས་འདུག་ཕྱི་ཟླ་བཞི་པའི་ནང་ཐའེ་ཝན་གྱི་སྲིད་འཛིན་ཚའེ་ཡེན་ཝེན་གྱིས་ཨ་རིའི་ནང་འཚམས་གཟིགས་གནང་བའི་རྗེས་རྒྱ་ནག་གིས་ཐའེ་ཝན་མཚོ་འགག་ཉེ་འཁྲིས་སུ་དམག་སྦྱོང་བྱས་ཡོད་པ་རེད། རྒྱ་ནག་གིས་ཐའེ་ཝན་རྒྱ་ནག་གི་མངའ་ཁོངས་ཡིན་ཚུལ་བརྗོད་བཞིན་པར་ཐའེ་ཝན་གཞུང་གིས་ངོས་ལེན་བྱེད་ཀྱི་མེད་པར་ཐའེ་ཝན་གྱི་མ་འོངས་མདུན་ལམ་ཐའེ་ཝན་མི་མང་གིས་ཐག་གཅོད་བྱེད་ངེས་ཡིན་ཞེས་བརྗོད་ཡོད་པ་རེད། གསན་མཁན་རྣམ་པ་ཚོ། ཐེངས་འདིའི་རྩོམ་རིག་གི་ལེ་ཚན་ནང་དུ། རྒྱ་ནག་གིས་རྒྱལ་མཚམས་བརྒལ་ནས་ཕྱི་ཕྱོགས་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་རྩོད་ལེན་པར་གནོན་ཤུགས་སྤྲོད་བཞིན་པའི་སྐོར་གྱི་སྲིད་ཇུས་དེའི་བྱུང་རིམ་དང་ངོ་བོའི་སྐོར་ལ། དགེ་ཐོ་གིས་གནད་དོན་དབྱེ་ཞིབ་པ་ཀུན་དགའ་བཀྲ་ཤིས་ལགས་ལ་བཅར་འདྲི་བྱས་པ་ཞིག་ལ་གསན་རོགས་གནང།

སྤྱིར་བཏང་རྒྱ་ནག་གིས་ད་ད་ལྟ་རྒྱལ་མཚམས་བརྒལ་བྱས་ད་རྒྱ་ནག་ནང་ལོག་མ་ཡིན་པའི་ས་ཆ་ལ་ཡ་ཨ་ནི། ད་ཅི་རྒྱ་རིགས་དམངས་གཙོ་དོན་གཉེར་བ་ཡིན་ནའི་རེད་བོད་པ་ཡིན་ནའི་རེད་ད་ང་ཚོ་མི་འདི་འདི་འདི་རེད་ཞེས་ཧ་གོ་གི་མ་རེད་དེ་སུན་པོ་བཟོ་ཡ་དང། ཨ་ནི་འདི་གྲས་ལ་ཡ་ག་རེ་ཟེར་ད་བསམ་བློའི་སློབ་གསོ་ཟེར་བར་བ་བསམ་བློའི་སློབ་གསོ་ཟེར་གི་རེད་རྒྱ་མི་ཡིན་ན་ད་ང་ཚོ་འདི་བོད་སྐད་ལ་བཤད་པ་ཡིན་ན་ད་འདིར་ཀླད་པ་འཁྲུ་གི་ཡོད་རེད་ད Brain Wash བྱེད་ཀྱི་ཡོད་རེད། ད་ང་རས་འདུག་སེ་བྱས་ཕར་བལྟས་པ་ཡིན་ན་འདི་ལས་ཀ་འདི་རྒྱ་ནག་གིས་བར་ལམ་ནས་བྱས་རྗེས་དེ་ལྟ་ཤུགས་ཆེར་བཏང་ཡོད་རེད་བྱས་ཙང། རྒྱ་རིགས་སྤྱི་ཚོགས་ནང་ལ་ཆ་བཞག་པ་ཡིན་ན་འདི་འདྲ་བྱས་པའི་རྐྱེན་གྱིས་ཁ་སིང་ཟླ་བ་གཅིག་གཉིས་ཅིག་སྔོན་ལ་ཡར་དེ། ཨ་རིའི་ནང་ལོག་ལ་ག་རེ་ཟེར་ན། འདི་འདྲ་སྐྱིད་སྡུག་འདྲ་མི་འདྲ་ཡོད་རེད་བ་དཔེར་ན་ཧྥུ་ཅན་ཐུང་ཞང་ཧུའེ་ཟེར་ཧུ་ནན་ཐུང་ཞང་ཧུའེ་ཟེར་འདི་འདྲ་མང་པོ་ཡོད་རེད་སྐྱིད་སྡུག། ད་སྐྱིད་སྡུག་འདི་གས་འདི། ག་རེད་ཟེར་ན་ད་འདི་རེད། ཞིང་ཆེན་ཞིང་ཆེན་གྱི་སྐྱིད་སྡུག་འདྲ་མི་འདྲ་ཡོད་པ་བྱས། ད་འདི་གས་ལ་ཡ་ཨ་ནི་ག་རེད་ཟེར་ན་ཕྱི་ཚུལ་གྱི་ཁོ་ཨ་རི་ནང་བཙུགས་བཞག་པའི་སྐྱིད་སྡུག་བཟོ་འདྲ་ཞིག་རེད་དེ་ད་འདི་འདྲའི་སྐྱིད་སྡུག་ཁ་ཤས་ཨ་ནི་རྒྱ་ནག་གཞུང་གི་གསང་བའི་ཚན་པ་རང་གི་ལས་ཀ་བྱེད་མཁན་ཡིན་པའི་མི་འདི་འདྲ་བྱས་བྱས་ཨ་ནི་ཉེ་ཆར་ག་རེད་ཟེར་ན་ཨ་རི་གཞུང་གིས་འཛིན་བཟུང་བྱས་པའི་གནས་ཚུལ་ཐོན་བསྡད་ཡོད་རེད་ད་འདི་རྒྱ་རིགས་ཀྱི་སྤྱི་ཚོགས་ནང་རེད། ཡང་ཁོང་ལ། རྒྱ་ནག་གི་རྒྱལ་མཚམས་ལས་བརྒལ་བའི་དམངས་གཙོའི་ལུང་པར་ལག་བསྟར་བྱེད་བཞིན་པའི་སྲིད་བྱུས་དེ་ཕྱིའི་རྒྱལ་ཁབ་ཁག་གི་ནང་དུ་ཡོད་པའི་བོད་ཀྱི་སྤྱི་ཚོགས་སུ་ཇི་ལྟར་ལག་བསྟར་བྱེད་བཞིན་ཡོད་པའི་སྐོར་ལ་བཅར་འདྲི་བྱེད་སྐབས་ཁོང་གིས་གསུངས་དོན།
ད་བོད་པའི་སྤྱི་ཚོགས་ནང་ལ་ཡིན་ནའི་ད་ག་རང་རེད་ཁ་ཤས་ཁོང་ཚོའི་བྱེད་སྟངས་དེ་ག་རེ་བྱེད་ཀྱི་ཡོད་རེད་ཟེར་ན། ད་མི་དེ་འདྲ་ལ་ཡ་འབྲེལ་བ་བྱས་ནས་ཨ་ནི་ཁྱེད་རང་ཕར་ཅིག་ལྟ་སྐོར་ཡོང་ན་ཡག་པོ་ཡོད་རེད་གཉེན་འཕྲད་ཡོང་ན་ཡག་པོ་ཡོད་རེད་ཅེས་དེ་འདྲའི་གི་འབྲེལ་བ་འཛུགས་ཐབས་བྱས་ནས་ཨ་ནི་འབྲེལ་བ་དེ་འཛུགས་ཐུབ་སོང་ན་ཨ་ཁོ་རང་ཚོའི་ཆུང་མ་ཅིག་ལས་འགན་སྤྲད་ཡག་རེད། ལས་ཀ་སྐུལ་ཡག་རེད་དེ་འདྲ་ལས་ཀ་བྱེད་ཀྱི་ཡོག་རེད་ད་རིགས་གཅིག་ལ་ཡ་དེ་འདྲ་ཁ་མ་ཉན་ཁ་ལ་མ་ཉན་པ་ཡིན་ན་དེ་བྱིས་ཟེར་དུས་ཁ་ལ་མ་ཉན་པ་ཡིན་ན་ཨ་ནི་དེ་གཅིག་བོད་ནང་ལོགས་ལ་ཡོད་པའི་དེའི་གཉེན་ཚན་དེ་འདྲ་ལ་ཡ་སུན་པོ་བཟོ་ཡ་ཐ་ན་སྡིགས་ར་སྐུལ་ཡག་དེ་འདྲ་གི་ད་གནས་ཚུལ་མང་པོ་ཟ་སྔ་རྗེས་ནས་ད་ཁ་གསལ་ལོས་གཅིག་དང་ཤུགས་ཆེ་ཆུང་གཅིག་མ་གཏོགས་གནས་ཚུལ་དེ་མུ་མཐུད་བྱས་ཡོང་གི་ཡོག་རེད།

ག་རེ་ཟེར་དགོས་རེད། འཐབ་ཕྱོགས་གཅིག་གྱུར་ལ་ཡ་སྔོན་མ་ཡིན་པ་ཡིན་ན། རྒྱ་ནག་གཞུང་དང་ང་ཚོ་བོད་པ་ལ་ཡ་ཆ་བཞག་པ་ཡིན་ན། ཨ་ནི་ལས་ཀ་བྱེད་དུས་ཁོང་ཚོས་འདིར་ས་དེ་ཨ་ནི་ཨ་ཡི་སྒོ་ཀའོ་ཚང་རན་ཧྲི་ཟེར་དེ་རྒྱལ་གཅེས་མཐོ་རིམ་མི་སྣ་ཟེར་གྱི་རེད། ད་རྒྱལ་གཅེས་མཐོ་རིམ་མི་སྣ་ཟེར་དུས་ག་རེ་ཟེར་གྱི་ཡོད་རེད་ཟེར་ན། ད་སྔོན་མ་གི་གཞུང་ཞབས་ཟུར་པ། ཨ་ནི་བླ་མ། མི་དྲག། དཔོན་པོ་འདི་རེད་ད་འདིའི་རིགས་འདི་ང་ཚོ་ད་འདི་མི་རབས་ཁོ་རང་བརྗེ་བོ་རྒྱབ་འགྲོ་དུས་མི་རྒན་གོག་སྒང་ག་རྫོགས་འགྲོ་དུས་ད་ཨ་ནི་ག་རེད་ཟེར་ན་རྒྱལ་གཅེས་མཐོ་རིམ་མི་སྣ་ཟེར་དེ་ད་ལྷག་ཡོད་མ་རེད་ཞེ་དྲགས། འདི་མ་ལྷག་དགོས་དུས་ཨ་ནི་ཁོང་ཚོས་ད་འཐབ་ཕྱོགས་གཅིག་གྱུར་སྒྲིག་གཞི་དང་འདི་གའི་ནང་ལོགས་ལ་ཚིག་གསར་པ་ཅིག་ག་རེ་བཅུག་ཡོད་རེད་ཟེར་ན་ཨ་ནི། འདི་ཅོ་རེད་རྒྱ་སྐད་ནང་ལ་ཡིན་པ་ཡིན་ན་ཤིན་ཏེ་ཧྲ་ཧུའི་ཅེ་ཚང་རེད་ཟེར། སྤྱི་ཚོགས་ཀྱི་གྲལ་རིམ་གསར་པའི་མི་སྣ་ཟེར་ཅོ་རེད། ད་སྤྱི་ཚོགས་ཀྱི་གྲལ་རིམ་གསར་པའི་མི་སྣ་ཟེར་ཡ་འདི་མ་འོངས་པར་འཐབ་ཕྱོགས་གཅིག་གྱུར་གྱི་ལས་ཀ་བྱེད་པའི་སྒང་ལ་ཡ་ད་དམིགས་ས། ད Target ཟེར་དགོས་རེད་པ་དམིགས་ས་གཙོ་བོ་དེ་ཨ་ནི་སྤྱི་ཚོགས་ཀྱི་གྲལ་རིམ་གསར་པའི་མི་སྣ་ལ་ཡ་བྱེད་པ་རེད་ཟེར་ཡོད་རེད་ད་སྤྱི་ཚོགས་ཀྱི་གྲལ་རིམ་གསར་པའི་མི་སྣ་ཟེར་ཡ་འདི་སྤྱི་བཏང་རོབ་དེ་བྱས་པ་ཡིན་ན་དེའི་ནང་ལ་ཡ་རིགས་རོབ་ཅིག་རིགས་བཞི་བརྩིས་ཀྱི་ཡོད་རེད་ཁོང་ཚོས། དེ་གཅིག་དེ་ག་རེད་ཟེར་ན་ཨ་ནི་ཕྱི་ལོགས་ལ་ཡོད་པའི་སློབ་ཕྲུག་རེད། གཉིས་པ་དེ་ཨ་ནི་ག་རེད་ཟེར་ན་ཅིག་ལོ་གཞོན་གཞོན་ཨ་ནི་ད་དེ་འདི་ཀུང་སི་ཟེར་དགོས་རེད་པ Company ཡོད་བསྡད་མཁན་དེ་འདྲ་ད་ག་འདྲ་ཚོང་ལམ་འགྲོ་རྒྱུག་པོ་ཡོད་བསྡད་མཁན་ཨ་ནི་ད་ག་ནང་ལྟར་གྱི་དྲ་རྒྱ་ཁག་ནང་ལ་ཡ་ལས་ཀ་བྱས་ནས་ཨ་ནི་སྤྱི་ཚོགས་ནང་ལ་ཤུགས་རྐྱེན་ཡོད་མཁན་ཨ་ནི་ད་ག་ནང་ལྟར་གྱི་ལོ་ན་ཆུང་ཆུང་ཡིན་པ་གང་ཞིག་ལ་ཡ་མ་འོངས་པའི་མདུན་ལམ་ཡག་པོ་ཡོད་མཁན། འོ་ད་དེ་གས་ལ་ཡ་ཨ་ནི་འབྲེལ་བ་བྱེད་དགོས་རེད་ཟེར་བ་དེ་བོད་གཅིག་པོ་མ་རེད་ཁྱོན་ཡོངས་འཐབ་ཕྱོགས་གཅིག་གྱུར་བཤད་གི་ཡོད་རེད་དེ་འདྲ་ཡིན་དུས་དེ་བོད་ནང་ང་ཚོ་བོད་ལ་ད་ག་རག་རེད་བ་ག་རེད་ཟེར་ན་ང་ཚོའི་ད་ཅིག་མི་རྒན་པ་གང་ག་རྫོགས་འགྲོ་དུས་ད་དེ་ནས་ང་ཚོ་མི་རབས་གསར་བ་རེད་བ་བཙན་བྱོལ་ནང་ལ་མི་རབས་གསར་བ་ཡིན་དུས་མི་རབས་གསར་བ་དེ་གས་དེ་ད་དེང་དུས་གི་སློབ་སྦྱོང་ཡོད་མཁན་ཨ་ནི་དེང་དུས་གི་སྤྱི་ཚོགས་ནང་ལ་ཡང་འགྲོ་ཐུབ་མཁན་དྲ་རྒྱ་བེད་སྤྱོད་བཏང་མཁན་ཨ་ནི། དེ་བར་ཚོང་བརྒྱབ་བྱས་ལམ་འགྲོ་ཡག་པོ་ཡིན་འདི་འདྲས་རྐྱང་རྐྱང་གི་མི་ཡིན་དུས་ད་དེ་གས་འདི་སྤྱི་ཚོགས་ནང་གི་ག་རེ་ཟེར་དགོས་རེད་ད། སྤྱི་ཚོགས་ནང་ང་ཚོར་རིམ་པ་མང་པོ་ཡོད་པ་རེད་རབ་འབྲིང་མཐའ་གསུམ་གི་ནང་ལོགས་ནས་སྤྱི་ཚོགས་ཀྱི་གྲལ་རིམ་དེ་གསར་པ་ཆགས་ཡོད་རེད་ཟེར་བ་རེད་མི་རྙིང་པ་རྫོགས་འགྲོ་དུས་མི་གསར་པས་སྤྱི་ཚོགས་གྲུབ་པ་ཡོད་རེད་བ་འོ་འདིའི་ནང་ལོགས་ལ་ཡང་ཨ་ནི། ལས་ཀ་བྱེད་དགོས་རེད་ཟེར་ཡག་གི་རྨང་གཞི་འདིའི་ཐོག་ནས་ཨ་ནི་ཁོང་ཚོས་ད་འདི་ལས་ཀ་བྱེད་ཡག་གི་ཨ་ནི། ས་མཚམས་བརྒལ་བྱས་བྱས་ད་རྒྱ་ནག་མ་ཡིན་པའི་སྤྱི་ཚོགས་ནང་ལ་ལས་ཀ་བྱེད་ཡ་དེ་དེ་བྱེད་ཀྱི་ཡོད་རེད། མཇུག་མཐར། ང་ཚོས་གནད་དོན་དེར་བཀག་འགོག་ཇི་ལྟར་བྱ་དགོས་མིན་གྱི་སྐོར་ལ་བཅར་འདྲི་བྱས་སྐབས་ཁོང་གིས་གསུངས་དོན་ནི། ད་འདི་ང་ཚོས་བཀག་ཐུབ་ཀྱི་རེད་པས་ཟེར་ན་བཀག་ཐུབ་ཀྱི་མ་རེད་བཀག་ཐུབ་ཀྱི་མ་རེད་དེ་ཁོང་ཚོའི་འདི་བྱེད་ཡག་གི་དམིགས་ཡུལ་དེ་ག་རེ་ཡིན་པ་དེ་ང་ཚོས་ངོས་བཟུང་ཐུབ་དགོས་ཡ་དེ་གལ་ཆེན་པོ་རེད། ཁོང་ཚོས་འདི་བྱེད་ཡག་གི་དམིགས་ཡུལ་དེ་ག་རེ་རེད་ཟེར་ན། ད་འདི་རེད་སྐད་ཆ་གོ་བདེ་པོ་རེ་བཤད་པ་ཡིན་ན། ལིས་ཡུང་ཅིན་ཐེན་ཏེ་དེའི་རིང་ད་ཅིའི་མིང་ཐེན་ཏེ་དེའི་རིང་ཟེར་བྱས་དེ་རིང་གི་ངའི་དགྲ་བོ་དེ་བེད་སྤྱོད་བཏང་ནས་སང་ཉིན་གི་དགྲ་བོ་དེ་མེད་པ་བཟོ་ཡ་ད་དོན་དག་དེ་སྤྱི་ཚོགས་ཀྱི་གྲལ་རིམ་གསར་པའི་མི་སྣ་དེ་ག་ལ་ཡང་འབྲེལ་བ་བྱས་ཨ་ནི་སློབ་གསོ་བརྒྱབ་ནས་མ་ཉན་ན་སྡིག་ར་བསྐུལ་དགོས་འདུག་ནའང་འདྲ་དཔལ་འབྱོར་གྱི་འགྲོ་སོང་བཏང་དགོས་འདུག་ནའང་འདྲ་དེ་མིན་པའི་ཐབས་ཤེས་གང་ཡོང་གི་ཐོག་ནས་ཨ་ནི་ཁོ་རང་ཚོའི་འདོད་ཕྱོགས་ལ་ཡང་རྒྱབ་སྐྱོར་བྱེད་མཁན་གྱི་མི་བཟོ་ཡ་དེ་ད་ཁོང་ཚོས་ག་རེ་ཟེར་ནས་རྒྱལ་མཚམས་བརྒལ་བྱས་སུན་པོ་བཟོ་ཡ་དང་གནོན་ཤུགས་སྤྲད་ཡ་དང་སྡུག་བཏང་ཡ་གི་དམིགས་ཡུལ་གཙོ་བོ་དེ་ག་རེ་ཟེར་ན་ད་ག་འདྲ་གུང་ཁྲན་ཏང་གི་འདོད་ཕྱོགས་ལ་ཡང་རྒྱབ་སྐྱོར་བྱེད་མཁན་གྱི་མི་བཟོ་ཡ་དེ་རེད། དེ་བོད་སྤྱི་ཚོགས་ནང་ལ་བྱེད་ཀྱི་ཡོད་རེད་ཟེར་ན་ཏན་ཏན་བྱེད་ཀྱི་ཡོད་རེད། ད་བྱེད་ཀྱི་ཡོད་རེད་ཟེར་ནས་མི་སུ་ལ་བྱེད་ཀྱི་ཡོད་རེད་ཟེར་ན་ང་ཚོས་ཤེས་ཀྱི་མ་རེད། དེ་ཡིན་དུས་ད་ལྟ་དྲ་རྒྱའི་དུས་ཚོད་རེད་དྲ་རྒྱའི་དུས་ཚོད་ནང་ལོགས་ལ་ཡང་ནམ་རྒྱུན་ག་རེ་ཟེར་ན་ངོ་གདོང་ཡོད་པ་དང་ངོ་གདོང་མེད་པ་སྣ་ཚོགས་ཡོད་རེད་བ། དེ་འདྲས་ཅིག་གི་དམིགས་ཡུལ་དེ་འདི་རེད་ཤག་བསམ་བྱས། ངོས་ཟིན་པའི་ཐོག་ནས་ཨ་ནི་ད་ལྟའི་སྤྱི་ཚོགས་ནང་ལ་ཡང་དྲ་རྒྱའི་དུས་ཚོད་ཡིན་པའི་སྐབས་འདི་ལ་ཨ་ནི་སོ་སོའི་རིག་པ་དྭངས་གསལ་དང་སོ་སོའི་རྣམ་དཔྱོད་བེད་སྤྱོད་བཏང་ནས་འདི་འདྲས་ཀྱི་ལམ་ཀ་ལ་མ་འགྲོ་ཡག་བྱེད་དགོས་ཡ་འདི་ད་ང་རང་ཚོའི་བོད་པ་ཚོ་ཚང་མའི་ལས་འགན་དང་འགན་ཆགས་ཀྱི་ཡོད་རེད་བསམ་གི་ད་འདི་འདྲས་ཅིག་མ་གཏོགས་ང་ལ་ཡང་དམིགས་བསལ་ཞུ་ཡ་གང་ཡང་མི་འདུག་ཐུགས་རྗེ་གནང།